བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་བརྒྱད་པའི་ཚེས་བརྒྱད་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོ་ཟླ་བ་དགུ་བའི་ཚེས་ཉེར་གསུམ་རེས་གཟའ་སྤེན་པ་རེད། ང་རྡོ་རྗེ་མཚོ་ཡིན་གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་རིང་མིན་འབྲས་ལྗོངས་ནང་ཞབས་སོར་བཀའ་དྲིན་བསྐྱང་གཏན་འཁེལ་བར་ས་གནས་མི་མང་གིས་དགའ་ཚོར་ཆེན་པོ་གནང་བཞིན་པའི་གནས་ཚུལ་སྐོར་དང། ཡང་སྤྱི་འཐུས་གྲངས་འབོར་མ་ལོངས་པའི་རྐྱེན་གྱིས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་བ་འཚོགས་ཐུབ་མེད་པའི་གནས་ཚུལ་དང་བཅས།

འབྲས་ལྗོངས་མངའ་སྡེ་གཞུང་གིས་དུས་ཡུན་རིང་བོར་གདན་ཞུ་གསོལ་འདེབས་ཞུས་དོན་ལྟར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ཕྱི་ཟླ་བཅུ་པའི་ཚེས་བཅུ་ནས་བཅུ་བཞི་བར་འབྲས་ལྗོངས་མངའ་སྡེའི་ནང་ཞབས་སོར་བཀའ་དྲིན་བསྐྱང་གཏན་འཁེལ་ཡོད་པ་དང་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ས་གནས་གསར་འགོད་པས་མངའ་ཁུལ་དེའི་བོད་རིགས་དང་ས་གནས་ཡུལ་མི་ཁག་ཅིག་ལ ྋགོང་ས་མཆོག་ས་གནས་དེར་ལོ་བཅུ་ཙམ་གྱི་རྗེས་ཞབས་སོར་བཀའ་དྲིན་བསྐྱང་རྒྱུའི་གནས་ཚུལ་དང་འབྲེལ་བསམ་ཚུལ་དྲིས་པར། རང་ལོ་བརྒྱད་ཅུ་གྱ་དྲུག་ལ་སོན་པའི་ཆོས་བཟང་ལགས་ཀྱིས་ད་ཐེངས་གོང་ས་མཆོག་མཇལ་རྒྱུའི་སྐལ་བཟང་གི་གོ་སྐབས་ཐོབ་རྒྱུ་ཡིན་པས་བསོད་ནམས་ཆེན་པོ་ཡིན་བསམ་གྱི་ཡོད་ཅེས་གསུངས་འདུག། རྒྱལ་བ་རིན་པོ་ཆེ་འབྲེལ་བ་བྱེད་རྒྱུའི་ནང་ནས་ད་ང་ཚོ་བསོད་བདེ་ཆེན་པོ་ཞེ་དྲག་རེད། དེ་འདི་ནང་བཞིན་ང་ཚོ་ད་བཞུགས་མ་ཐག་བས་ཡོད་མ་རེད་ང་ཚོ་ལོ་ཡར་ཚུད་པ་ལོ་རྒན་རྒོན་རེད་དེ་གི་ཆེ་ནས་སྐུ་ལས་ཁག་པོ་ཞེ་དྲག་རེད།
ཡང་རང་ལོ་བདུན་ཅུ་དོན་ལྔ་ལ་སོན་པའི་བཀྲ་ཤིས་ཕུན་ཚོགས་ལགས་ཀྱིས་ད་ཐེངས་མངའ་སྡེ་གཞུང་གི་གདན་ཞུའི་ཐོག་གོང་ས་མཆོག་ས་གནས་འདིར་ཕེབས་རྒྱུའི་གནས་ཚུལ་ཐོས་བ་ཙམ་གྱིས་ཁོང་དང་ཁོང་འདྲ་བའི་ལོ་ན་རྒན་པ་ཚོའི་སེམས་ནང་དགའ་ཚོར་དཔག་མེད་སྐྱེས་ཡོང་གི་འདུག་ཅེས་གསུངས་འདུག་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས། ཐེངས་འདིའི་འབྲས་ལྗོངས་ནང་ཆོས་འབྲེལ་གྱི་མཛད་འཆར་ཁག་གཙོ་བོ་ནི་ཕྱི་ཟླ་བཅུ་པའི་ཚེས་བཅུ་གཅིག་ཉིན་སྒང་ཏོག་དཔལ་འབྱོར་རྩེད་ཐང་དུ་ཕྱི་ནང་གི་ཆོས་ཞུ་བ་ཚོར་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་བསྩལ་རྒྱུ་དང་ཡང་ཕྱི་ཚེས་བཅུ་གཉིས་ཉིན་གྱི་སྔ་དྲོ། ཐུགས་སྒྲུབ་ཡང་སྙིང་ཀུན་འདུས་ཀྱི་གསུང་ཆོས་བཀའ་དྲིན་བསྩལ་རྒྱུ། ཡང་དེའི་རྗེས་འབྲས་ལྗོངས་མངའ་སྡེའི་གཞུང་མང་གཉིས་དང་སྒང་ཏོག་ཁུལ་དུ་གནས་སྡོད་བོད་མི་ཡོངས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་སོགས་ཀྱི་མཛད་འཆར་ཡོད་པའི་སྐོར་སྒང་ཏོག་ས་གནས་འཐུས་མིའི་ཚོགས་གཙོ་སྦྱིན་པ་ཕུན་ཚོགས་ལགས་ཀྱིས་མཚམས་སྦྱོར་གནང་ཡོད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡང་ཨེ་ནི་ས་གནས་གཞུང་རང་གིས་ཨེ་ནི་གདན་འདྲེན་ཞུ་རྒྱུ་སོང་ཙང་ཨེ་ནི་གྲ་སྒྲིག་ཚང་མ་ཁོ་རང་ཚོ་ངོས་ནས་གནང་ཡག་རེད་འདུག་ཨེ་ནི་གཅིག་ཆོས་ཕྱོགས་ཀྱི་ངོས་ནས་ཕལ་ཆེར་ཁོ་རང་ཚོ་རང་གི་དགོན་གནས་ལས་ཁུངས་ཀྱི་རྒན་ཁག་ཅིག་ནས་ཨེ་ནི་ཁོ་རང་ཚོ་གི་བརྟན་བཞུགས་ཕུལ་ཡ་གི་འདི་འདྲའི་ཅིག་འཆར་གཞི་འདྲ་བོ་ཞིག་འདུག་ཨེ་ནི་འདི་ཡིན་དུས་ཙང་ད་ང་རང་ཚོ་ངོས་ནས་ཨེ་ནི་ཨ་ག་རེ་ཚོགས་འདུ་ཚོགས་པ་ཁག་དྲུག་ལ་ཡ་ཨེ་ནི་ང་རང་ཚོ་སྒང་ཏོག་མི་དམངས་ངོས་ནས་ཨེ་ནི་བརྟན་བཞུགས་ཕུལ་ཡ་གི་འདོད་པ་ཅིག་ཡོད་ཡང་འབྲས་ལྗོངས་དང་བོད་ཀྱི་ས་མཚམས་སྣ་ཐང་ས་གནས་ནས་ཡིན་པའི་བོད་མི་རྒྱ་མཚོ་ལགས་ཀྱིས་ཁོང་གི་མི་ཚེའི་ནང་གོང་ས་མཆོག་ཐག་རིང་ནས་མཇལ་བ་མ་གཏོགས་ཉེ་འཁྲིས་ནས་མཇལ་མྱོང་མེད་སྟབས་ད་ཐེངས་གོང་ས་མཆོག་ས་གནས་དེར་ཕེབས་རྒྱུའི་གནས་ཚུལ་ཐོས་པར་དགའ་ཚོར་ཆེན་པོ་བྱུང་ཡོད་ཅེས་གསུངས་འདུག།

སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པ་ཚོགས་ཐུབ་མི་འདུག། ཁ་སང་ལས་རིམ་འགྲོ་སྟངས་ཐོག་ནས་དེ་འདྲ་ནི་འབྲེལ་ཡོད་སྤྱི་འཐུས་ཁག་ཅིག་ཕེབས་ནས་ནི་འབྲེལ་ཡོད་བདེ་སྲུང་ལས་ཁུངས་ནས་གནད་དོན་དེ་གཙང་མ་མ་བཟོས་བར་དུ་ཨེ་ནི་གྲོས་ཚོགས་ནང་ལོགས་ལ་ཆ་ཤས་ལེན་གི་མེད་ཟེར་ནས། འདི་གའི་གསར་འགོད་པས་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ལ་གྲོས་ཚོགས་ཚོགས་མ་ཐུབ་པའི་གནད་དོན་སྐོར་བཅར་འདྲི་ཞུ་ཐབས་བྱས་ཀྱང་ད་ལྟའི་ཆར་གང་ཡང་ཞུ་རྒྱུ་མེད་ཅེས་གསུངས་ཡོད་པ་དང། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གྲོས་ཚོགས་ཀྱི་ཚོགས་ཁང་ནས་ཕྱིར་ཕེབས་མ་ཐག་ཏུ་གནད་དོན་དེ་དང་འབྲེལ་བའི་སྐོར་བཅར་འདྲི་བྱས་པར་སྲིད་སྐྱོང་མཆོག་གིས་གྲོས་ཚོགས་འཚོགས་མ་ཐུབ་པ་དེས་འཛིན་སྐྱོང་གི་ལས་དོན་སྒྲུབ་ཕྱོགས་ཐད་ཤུགས་རྐྱེན་ཐེབས་ཀྱི་མེད་ཀྱང་བོད་མིའི་སྒྲིག་འཛུགས་ཀྱིས་སྤྱི་འཐུས་ཚོས་བོད་སྤྱི་བའི་དོན་དུ་ཕྱག་ལས་གནང་ཆེད་འགྲོ་གྲོན་མང་པོ་ཞིག་གཏོང་བཞིན་ཡོད་ཅེས་དང།

ལྷན་ཁང་ཁག་གི་ལས་དོན་བྱེད་ཕྱོགས་དེ་གལ་ཆེན་པོར་བརྩི་དགོས་ཞེས་གསུངས་ཡོད། ང་ཚོས་གནས་ཚུལ་འདི་གའི་དོན་དག་ལ་གནས་ཚུལ་གཞན་པ་དེ་ག་བཀག་དགོས་ཡག་མི་འདུག་པ་ནང་སྲིད་ཀྱི་ལས་བསྡོམས་བཀག་དགོས་ཡག་ཡོད་མ་རེད་ལས་ཁུངས་གཞན་པ་གི་ལས་བསྡོམས་བཀག་དགོས་ཡག་ཡོད་མ་རེད་དེའི་དུས་དེའི་ལས་བསྡོམས་དེ་འགྲོ་རུ་ཆུག་ད་འདི་བྱས་ལ་ཉི་མ་གཅིག་གཉིས་འཐོལ་པ་ཚོགས་དགོས་ཀྱི་ཡིན་ནའི་རེད་ག་རེ་བྱེད་དགོས་ཡིན་ནའི་ང་ཚོ་དྲིས་ནས་འགྲིག་གི་རེད། གཞན་ཡང་ཕྱི་ཚེས་ཉེར་གཅིག་ཉིན་ཏེ་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་གསུམ་པའི་སྐབས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་ཀྱིས་རྒྱ་ནག་གཞུང་ཚབ་མི་སྣ་དང་ཐུག་འཕྲད་བྱས་ཡོད་སྐོར་གྱི་གནས་ཚུལ་དེར་ངོས་ལེན་རྩ་བ་ནས་མེད་ཅེས་གསུངས་ཡོད་ཀྱང་གནས་ཚུལ་དེ་བོད་ཀྱི་རྩ་དོན་དང་འབྲེལ་བ་ཡོད་པར་འགྲེལ་བརྗོད་བྱས་ཏེ་རྒྱ་ནག་གི་གསང་ཉུལ་སུ་དང་དུས་ཚོད་ནམ་ཞིག་ལ་ཐུག་འཕྲད་བྱས་ཡོད་པ་གསལ་པོར་བཟོ་དགོས་ཞེས་འབོད་སྐུལ་བྱས་འདུག།

ཚེ་བཙོན་གྱི་ཁྲིམས་ཆད་བཅད་པ་ལྟར་རྒྱ་ནག་དམར་ཤོག་གཞུང་གིས་བོད་ཁུལ་དུ་མི་སེར་སྤེལ་ཡུལ་གྱི་སྲིད་ཇུས་སྤེལ་བ་ནས་བཟུང་བོད་ཀྱི་ཤེས་ལྡན་མི་སྣ་འབུར་འཇོམས་དང་འཛིན་བཟུང་བཙོན་འཇུག་གི་གནས་ཚུལ་མུ་མཐུད་ནས་བྱུང་བཞིན་ཡོད་ཅེས་གནད་དོན་དབྱེ་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་སོགས་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང།
ད་གོང་ནས་ངོ་སྤྲོད་ཞུས་པ་བཞིན་ཨ་རིའི་འགྲོ་བ་མིའི་ཐོབ་ཐང་གི་སྒྲིག་འཛུགས་གྲོས་མོལ་ཐེབས་རྩ་ཁང་གིས་ཚེས་ཉི་ཤུ་རྩ་གཅིག་ཉིན་རྒྱ་ནག་གཞུང་གི་ནང་ཁུལ་མི་སྣ་ཞིག་གི་སྐད་ཆ་ལུང་དྲངས་ནས་སྤེལ་བའི་གནས་ཚུལ་ནང། ཡུ་གུར་བའི་ཤེས་ལྡན་མི་སྣ་དང་དམངས་སྲོལ་ཆེད་མཁས་པ་དགེ་རྒན་ཆེན་མོ་ལྕམ་རེ་ཡི་ལི་ཏའོ་ཐི་ལ་རྒྱལ་ཁབ་བདེ་འཇགས་ལ་གནོད་པ་བྱས་ལུགས་ཀྱི་ཉེས་མིང་བཙུགས་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་ཡོད་པ་མ་ཟད་ཆབ་སྲིད་ཐོབ་ཐང་མི་ཚེ་ཧྲིལ་བོར་འཕྲོག་ཡོད་པ་བཀོད་ཡོད་པ་རེད། དེ་ནི་རྒྱ་ནག་གཞུང་གི་ཁུངས་ལྡན་གནས་ཚུལ་གྱིས་སྐྱེས་མ་ཏའོ་ཐི་ལ་ཚེ་བཙོན་གྱི་ཁྲིམས་ཐག་བཅད་པ་བདེན་དཔང་བྱས་པ་ཐོག་མ་དེ་ཆགས་ཡོད་ལ། དེ་སྔ་རྒྱ་ནག་གི་དཔོན་རིགས་ཤིག་གིས་དྲི་མེད་ཐེབས་རྩ་ཁང་ལ་ཏའོ་ཐི་བཀག་ཉར་བྱས་ནས་ལོ་གཅིག་གི་རྗེས་ཏེ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བཅུ་གཉིས་པར་ཤིན་ཅང་ངམ་ཤར་ཏུར་ཀི་སི་ཐན་གྱི་འབྲིང་རིམ་ཁྲིམས་ཁང་ཞིག་གིས་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་བཙུགས་ནས་ཁྲིམས་གཅོད་བྱས་པ་དང་སྐྱེས་མ་ཏའོ་ཐིས་ཉེས་ཆད་ལ་ཁས་མ་བླངས་པར་གོང་རིམ་ཁྲིམས་ཁང་ལ་ཞུ་གཏུག་བྱས་ཚུལ་བཤད་ཡོད་པ་རེད་ལ་ཉེ་ལམ་གྱི་གནས་ཚུལ་ནང་ཁོང་གི་ཞུ་གཏུག་དེ་བཞིན་ཤར་ཏུར་ཀི་སི་ཐན་གྱི་ཆེས་མཐོའི་ཁྲིམས་ཁང་གིས་དང་ལེན་བྱས་མེད་པ་ཁ་གསལ་བཏོན་ཡོད་པ་རེད་ལ། གནས་ཚུལ་ནང་སྐྱེས་མ་ཏའོ་ཐི་ལ་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་གཡོགས་པའི་ཁྲིམས་གཅོད་དེ་གསང་བའི་ངང་བྱས་ཡོད་པ་རེད་ལ། བོད་ནང་ལའང་རྒྱ་ནག་གཞུང་གིས་བོད་མི་ཤེས་ལྡན་མི་སྣ་དྲག་གནོན་གྱི་སྲིད་ཇུས་དེ་སྤེལ་ནས་མི་ལོ་བཅུ་ཕྲག་འགའ་ཤས་ཕྱིན་ཡོད་ལ་ཞི་ཅིན་ཕིང་གི་རིང་ནས་དྲག་གནོན་བྱེད་ཤུགས་ཆེ་རུ་སོང་བ་རེད་ལ་བོད་མི་ཤེས་ལྡན་པ་མང་པོ་གར་སོང་ཆ་མེད་དུ་གྱུར་བ་དང་ཁག་ཅིག་ལ་ཁྲིམས་ཆད་ལྗིད་མོ་བཅད་ཡོད་པ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཞིབ་འཇུག་པ་སྐུ་ཞབས་སངས་རྒྱས་སྐྱབས་ལགས་ཀྱིས་འགྲེལ་བརྗོད་གནང་སོང། ད་ལྟའི་གི་གནས་སྟངས་དེ་འདྲ་བོད་ལ་སྔོན་མ་ནས་བྱུང་བསྡད་ཡོད་འདྲ་བོ་ཅིག་རེད། སྤྱིར་བཏང་བོད་ཀྱི་ཤེས་ལྡན་མི་སྣ་ལ་དྲག་གནོན་བྱེད་ཡག་ལས་འགུལ་དེ་ད་སྤེལ་ནས་ལོ་ད་བྱེ་བྲག་ཞི་ཅིན་ཕིང་གི་དབང་ཆ་ཟིན་པ་ནས་བཟུང་དེ་དེ་ཤུགས་ཆེ་རུ་ཆེ་རུ་སོང་ཡོད་རེད་བྱེད་སྟངས་ད་ག་རང་རེད་དང་པོ་ཨ་ནི་གར་སོང་ཆ་མེད་ཀྱི་བ། དེ་ནས་རྒྱ་ནག་གཞུང་གི་གསང་བའི་སྒང་ནས་གང་ཅི་བྱས་ནས་ལོ་གཉིས་རེ་གསུམ་རེ་གི་རྗེས་ནས་ད་གཟོད་ཨ་ཁྲིམས་ཐག་བཅད་ཡ་ཡིན་ཟེར་ཡ་ཁ་ཤས་པས་དེ་དག་ལོ་ལྔ་རེའི་དྲུག་རེའི་བདུན་རེའི་བརྒྱད་རེའི་བཅུ་རེའི་ལ་སོགས་པ་ཨ་ནི་ཁོ་རང་ད་གར་སོང་ཆ་མེད་བྱས་ནས་ཤེས་ཡོད་པ་མ་རེད། ད་དཔེར་ན་ང་ཚོ་རོང་བོ་དགེ་འདུན་ལྷུན་གྲུབ་དང་པོ་གང་ནས་བྱེད། དེ་ནས་འཇུས་ནས་བས་དེ་དག་ག་པར་སོང་ན་མ་ཤེས་དེ་འདྲ་ག་ངའི་ཐད་དེ་སྒང་ལ་ང་ཚོ་འགྲོ་བ་མིའི་ཐོབ་ཐང་གི་མཉམ་འབྲེལ་རྒྱལ་ཚོགས་ལ་རྒྱ་ནག་གཞུང་ལ་དྲི་བ་འགོད་ཡ་གི་དེའི་ནང་ལོགས་ལ་ཨ་ནི་ཁོ་རང་གི་མིང་དེ་སྤྲད་ནས། ཨ་ནི་ཡར་སྙན་ཞུ་ཕུལ་ནས་ཨ་ནི་རྒྱ་ནག་གཞུང་ལ་དགེ་འདུན་ལྷུན་གྲུབ་ག་པར་ཡོད་ཟེར་དྲི་བ་བྱས་དེ་སྒང་ལ་ད་ཁོ་རང་ཚོ་གི་ཁྲིམས་ཐག་བཅད་ཡ་ཡིན་ཟེར་ད་ལོ་བརྒྱད་ཀྱི་ཁྲིམས་ཐག་བཅད་ཡོད་ཟེར་ཡ་དེ་འདྲ་རེད་དེ་ནང་བཞིན་ཚང་དང་སྙིགས་དང་མཚོན་ན་ར་གར་སོང་ཆ་མེད་བྱས་ནས་ད་ལོ་མང་པོ་རེད་དེ་འདྲ་གནས་སྟངས་མང་པོ་ཅིག་ཆགས་བསྡད་ཡོད་རེད། དེ་མིན་ན་བོད་ཀྱི་ཤེས་ལྡན་མི་སྣ་འཛིན་བཟུང་བྱས་པར་རྒྱུ་མཚན་དང་ཉེས་པ་སོགས་མི་དགོས་པར་ཞི་ཅིན་ཕིང་གིས་ཚང་མ་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་ཇུས་འོག་སྤྱིར་ན་བོད་མི་རིགས་དང་ཡང་སྒོས་སུ་ཤེས་ལྡན་མི་སྣ་དམིགས་འབེན་དུ་གྱུར་བ་རེད་ཅེས་ཡང་ཁོང་གིས་གསུངས་རྒྱུར། ད་རྒྱ་ནག་གཞུང་གི་ཤེས་ལྡན་མི་སྣ་འཛིན་བཟུང་བྱས་ཡག་ལ་རྒྱུ་མཚན་སུ་ཡོད་བ་མ་རེད་འཛིན་བཟུང་བྱས་ཁྲིམས་ཐག་བཅད་ཨ་ནི་དེ་ནས་ཉེས་བ་ག་རེ་ཡིན་ན་བསྒྲག་གི་ཡོད་རེད་དེ་འདྲའི་སྒང་ལ་ཞི་ཅིན་ཕིང་གིས་རྒྱ་ནག་ཅན་དུ་བསྒྱུར་བ་དང་ཨ་ནི་ཀྲུང་ཧྭ་མི་རིགས་ཀྱི་འདུ་ཤེས་ཟེར་ཡག་འདིའི་གི་བསམ་བློའི་འོག་ནས་ཨ་ནི་ཤེས་ལྡན་མི་སྣ་རྩ་མེད་མ་བཟོས་ཡ་ཡིན་ན་ཤེས་ལྡན་མི་སྣ་གི་བོད་ཀྱི་འདུ་ཤེས་དང་བོད་ཀྱི་རིག་གཞུང་བོད་ཀྱི་བསམ་བློ་བོད་ཀྱི་ལ་རྒྱ་ལ་སོགས་པ་ཨ་ནི་འགོ་ཁྲིད་བྱེད་མཁན་གྱི་རིགས་ཆགས་བསྡད་ཡོད་རེད་དེ་འདྲའི་སྒང་ལ་ད། དང་པོ་ཤེས་ལྡན་མི་སྣ་དེ་ཚོ་རྩ་མེད་བཟོས། དེ་འདྲ་བྱས་ནས་ནི་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་ཡ་དང་བོད་པ་རྒྱ་སྒྱུར་བྱེད་ཡ། དེ་ལ་ལམ་ཁ་བཟོ་གི་ཡོད་ཡ་དེ་ད་གསལ་བོ་འདྲ་བོ་ཞིག་རེད། དེ་འདྲའི་སྒང་ལ། གཅིག་འདས་པའི་ལོ་ཁ་ཤས་ནང་དེ་འདྲ་མང་པོ་ཞིག་བྱུང་བ་རེད་དཔེར་ན་ད་གསེར་རྟ་གི་ཕྱོགས་ནས་ཡིན་ན་ཡང་ཤེས་ལྡན་མི་སྣ་འཛིན་ཐེངས་གཅིག་ལ་ཨ་ནི་དྲུག་དེ་འདྲ་འཇུས་ནས་ཁྲིམས་ཐག་བཅད། ཁྲིམས་ཐག་ད་དཔེ་དེ་ལོ་མང་པོ་རེད་ཁ་ཡི་ལོ་བཅུ་བཞི་བཅད་ཡ་དང་ལྔ་རེའི་དྲུག་རེའི་བདུན་རེའི་དེ་འདྲ་ཁྲིམས་ཐག་བཅད་ཡ་བ་རེད་ད་ཉེས་བ་ག་རེ་རེད་ཟེར་ན་ཉེས་བ་ཞི་དྲག་བྱེད་རྒྱུ་གི་ཉེས་བ་དེ་ཚོ་ལྟ་དུས་སྒང་ལ་འཛིན་བཟུང་བྱས་ཡ་ཁོ་རང་ཁྲིམས་འགལ་ཡིན་པ་ཁྲིམས་ཐག་བཅད་ཡ་ཁྲིམས་འགལ་ཡིན་པ་དེ་གསལ་བོ་འདྲ་བོ་རེད་སྤྱི་བཏང་གི་འབངས་ཆེ་ཡ་ཆེ་ཤེས་ལྡན་མི་སྣ་གི་ལ་ཉེས་བ་འཛུགས་ཡ་དེ་ཚོ་ང་ཚོ་འགྲོ་བ་མིའི་ཐོབ་ཐང་ངོས་ནས་ལྟ་ཡོང་དུས་སྒང་ལ་ཨ་ནི་སྨྲ་བརྗོད་རང་དབང་ལོངས་སུ་སྤྱོད་པ་ཙམ་རེད་དེ་མ་གཏོགས་རྒྱ་ནག་གི་རྩ་ཁྲིམས་དང་རྒྱ་ནག་གི་བཅའ་ཁྲིམས་དང་ཉེས་ཁྲིམས་གང་ཡང་འགལ་མེད་པ་གི།

ཁོང་མོས་སློབ་ཆེན་དེའི་ནང་གྲངས་ཉུང་མི་རིགས་ཀྱི་ཞིབ་འཇུག་ལྟེ་གནས་ཁང་ཞིག་གསར་འཛུགས་གནང་བ་མ་ཟད་ཤར་ཏུར་ཀི་སི་ཐན་གྱི་ག་ས་གང་ལ་སོང་ནས་དངོས་སུ་རྟོག་ཞིབ་བྱས་པ་དང་མི་རིགས་ལོ་རྒྱུས་ཁྱབ་ཁོངས་ཀྱི་ཆེད་མཁས་པ་ཞིག་ཡིན། དྭ་བོ་ཐི་ནི་རྒྱ་ནག་དམར་ཤོག་ཚོགས་མི་ཡིན་ཞིང་དེ་སྔ་རྒྱ་ནག་གི་རིག་གནས་ལྷན་ཁང་གི་བྱ་དགའ་དང་རྣམ་གྲངས་མ་དངུལ་རག་མྱོང་ཡོད་པ་རེད། དེ་མིན་ཁོང་མོས་ཨ་རིའི་ཧར་བར་དུ་གཙུག་ལག་སློབ་ཆེན་དང་ཁང་ནེལ་གཙུག་ལག་སློབ་ཆེན་དུ་གཏམ་བཤད་གནང་མྱོང་ཡོད་ལ་གཞན་ཨ་རིའི་ཕེན་སིལ་ཝེ་ནི་ཡ་གཙུག་ལག་སློབ་ཆེན་དང་ཨིན་དི་ཨ་ན་གཙུག་ལག་སློབ་ཆེན་ཝ་ཤིང་ཏོན་གཙུག་ལག་སློབ་ཆེན་སོགས་སུ་འཕྲལ་སེལ་རིག་པ་བ་གནང་མྱོང་ཡོད་པ་རེད་ལ་འགྲོ་བ་མིའི་ཐོབ་ཐང་གི་སྒྲིག་འཛུགས་མང་པོ་ཞིག་གིས་སྐྱེས་མ་དྭ་བོ་ཐི་འཕྲལ་དུ་གློད་བཀྲོལ་གཏོང་དགོས་ཞེས་འབོད་སྐུལ་རབ་དང་རིམ་པ་བྱས་ཡོད་ལ། གྲོས་མོལ་ཐེབས་རྩ་ཁང་གིས་ཁོང་མོ་མིང་ཐེ་བའི་མི་ཉི་ཤུ་རྩ་བརྒྱད་ཀྱི་མིང་ཐོ་ཞིག་རྒྱ་ནག་གཞུང་ལ་ཕུལ་བ་མ་ཟད་སྐྱེས་མ་དྭ་བོ་ཐི་ཡི་གནས་སྟངས་དང་འཕྲོད་བསྟེན་གནས་བབ་སོགས་མཁོ་སྤྲོད་བྱེད་དགོས་པའི་དགོས་འདུན་བཏོན་ཡོད་པ་རེད། བསྡོམས་རྩིས་ཤིག་ལ་གཞིགས་ན་ཉིས་སྟོང་བཅུ་དྲུག་ལོ་ནས་རྒྱ་ནག་གཞུང་གིས་ཡུ་གུར་བའི་ཤེས་ལྡན་མི་སྣ་སུམ་བརྒྱ་ལྷག་འཛིན་བཟུང་དང་བཙན་འཁྲིད་བཀག་ཉར་སོགས་བྱས་ཡོད་པ་རེད། ཉིས་སྟོང་བཅུ་བདུན་ལོ་ནས་རྒྱ་ནག་གཞུང་གིས་ཡུ་གུར་ཁ་ཆེ་བ་དང་ཧ་སག་ཁ་ཆེ་བ་བསྡོམས་པའི་མི་ས་ཡ་གཅིག་དང་འབུམ་བརྒྱད་གཅིག་སྡུད་སློབ་གསོ་ར་བ་ཟེར་བར་བཅུག་ཡོད་པ་གནས་ཚུལ་མང་པོའི་ནང་ཐོན་ཡོད་པ་རེད།
གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། རྡ་རམ་ས་ལའི་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་སུ་ཁུ་ཝན་ཏར་སན་སུ་ཁུ་ལགས་ཀྱི་ལས་ཁུངས་སུ་བཅར་ནས་བོད་མིའི་བདེ་སྡུག་སྐོར་སྙན་སེང་བྱས་འདུག་རྡ་རམ་ས་ལའི་ས་གནས་འགོ་འཛིན་ལས་ཁུངས་ནས་ཕྱི་ཚེས་ཉེར་གཉིས་ཉིན་གནས་ཚུལ་སྤེལ་བར་གཞིགས་ན། རྡ་རམ་ས་ལའི་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས་ཧི་མ་ཅལ་མངའ་སྡེའི་རྒྱལ་ས་ཤིམ་ལ་རུ་ད་ལྟ་མུ་མཐུད་མངའ་སྡེའི་གྲོས་ཚོགས་འཚོག་བཞིན་པ་དང་བསྟུན་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་སུ་ཁུ་ཝན་ཏར་སན་སུ་ཁུ་ལགས་དང་མཇལ་འཕྲད་བྱས་འདུག་ལ་མཇལ་འཕྲད་དུས་སྐབས་ས་གནས་འགོ་འཛིན་ནས་སྤྱི་ཁྱབ་བློན་ཆེན་ཁོང་ལ་རྡ་རམ་ས་ལའི་བོད་མི་ཡོངས་ཀྱི་ཚབ་བྱས་ཏེ་ཁོང་གིས་བོད་མི་རྣམས་ལ་མཐུན་འགྱུར་རོགས་རམ་གནང་བ་ཁག་ལ་བཀའ་དྲིན་ཆེ་ཞུས་པ་དང་སྦྲགས་ཡི་རང་བསྔགས་བརྗོད་ཀྱི་ཕྱག་རྟགས་ཕུལ་བ་དང་བཅས་ཧི་མ་ཅལ་སྤྱི་དང་ནང་སྒོས་སུ་རྡ་ས་ཁུལ་དུ་གནས་སྡོད་བོད་མི་རྣམས་ལ་འཕྲད་བཞིན་པའི་གནད་དོན་ཁག་བཀོད་པའི་སྙན་ཞུ་ཞིག་ཕུལ་འདུག་སྤྱི་ཁྱབ་བློན་ཆེན་ཁོང་གིས་ས་གནས་འགོ་འཛིན་གྱི་ཞུས་དོན་ཁག་ལ་བསྐྱར་ཞིབ་གནང་རྒྱུའི་ཞལ་བཞེས་གནང་བ་མ་ཟད་ད་ལྟ་འཚོགས་བཞིན་པའི་མངའ་སྡེའི་གྲོས་ཚོགས་ལའང་བཀའ་བསྡུར་གནང་རྒྱུའི་ཞལ་བཞེས་གནང་ཡོད་པའི་སྐོར་རྡ་སའི་བདེ་དོན་གྱིས་གསུངས་འདུག། བོད་དང་བལ་ཡུལ་གྱི་ས་མཚམས་སུ་འགྱངས་མིན་ཕྱིར་ཚོང་གི་ཁྲོམ་ར་གསར་བ་ཞིག་སྒོ་འབྱེད་བྱ་འཆར་ཡོད་འདུག་རྒྱ་ནག་གཞུང་གིས་ཧི་མ་ལ་ཡའི་རི་རྒྱུད་ཀྱི་ཁྱིམ་མཚེས་རྒྱལ་ཁབ་བལ་ཡུལ་དང་མཉམ་དུ་དཔལ་འབྱོར་གྱི་འབྲེལ་ལམ་རྒྱ་སྐྱེད་གཏོང་ཐབས་བྱེད་བཞིན་པའི་དུས་སྐབས་འདིར་བལ་ཡུལ་གྱི་མཐའ་མཚམས་ས་འབྲེལ་གཞིས་ཀ་རྩེའི་མངའ་ཁུལ་གཡག་རྭ་ས་གནས་སུ་ལོ་འགའི་སྔོན་ལ་བལ་ཡུལ་གཞུང་ཕྱོགས་ནས་མོས་མཐུན་བྱུང་བ་ལྟར་རྒྱ་ནག་གིས་ཕྱིར་འཚོང་གི་ཁྲོམ་རའི་ས་ཚིགས་ཀྱི་སྒྲིག་བཀོད་གསར་རྒྱག་གིས་ད་ལྟ་ལས་གཞི་གྲུབ་ཟིན་ཡོད་འདུག་རྒྱ་ནག་གཞུང་འབྲེལ་ཞིན་ཧྭ་གསར་ལས་ཁང་གི་གནས་ཚུལ་ནང་རྒྱ་མཚོའི་ངོས་ལས་མཐོ་ཚད་མི་ཀྲེར་བཞི་སྟོང་དྲུག་བརྒྱའི་སར་ཡོད་པའི་ལི་ཙི་ཕོར་ཏུ་ཟེར་བའི་ཕྱིར་ཚོང་ཁྲོམ་རའི་ས་ཚིགས་དེའི་འཛུགས་སྐྲུན་ལས་གཞི་བསྒྲུབས་ནས་གཟའ་མིག་དམར་ཉིན་རྒྱ་ནག་གི་ཚོང་དོན་ལས་ཁང་གིས་རྟོག་ཞིབ་བྱས་ཟིན་པ་དང་ཞིབ་བཤེར་དེ་བརྒྱུད་ཚོང་འབྲེལ་ས་ཚིགས་དེ་སྒོ་འབྱེད་ཀྱི་གྲ་སྒྲིག་ཆ་ཚང་ཡོད་སྐོར་སོགས་བཀོད་འདུག་གསར་ལམ་ཁག་ཏུ་ཁྲོམ་ར་དེ་དུས་ནམ་ཞིག་ལ་སྒོ་འབྱེད་བྱ་རྒྱུའི་སྐོར་ཁ་གསལ་མེད་ཀྱང་ཡིན་ནའང་ཕྱིར་ཚོང་ཁྲོམ་ར་དེས་བོད་ནས་ཕྱི་ཕྱོགས་སུ་ཚོང་ལམ་རྒྱ་ཆེར་བྱས་ནས་བོད་ནང་གི་དཔལ་འབྱོར་འཕེལ་རྒྱས་དང་སྤྱི་ཚོགས་ཡར་རྒྱས་འགྲོ་རྒྱུ་ལས་རྒྱ་ནག་དང་བལ་ཡུལ་བར་གྱི་འབྲེལ་ལམ་ཡར་རྒྱས་དང་མཉམ་ལས་རྒྱ་སྐྱེད་གཏོང་ཐུབ་རྒྱུ་ཡིན་སྐོར་གནས་ཚུལ་ནང་བཀོད་འདུག་བོད་དང་བལ་ཡུལ་བར་གྱི་ཕྱིར་ཚོང་ཁྲོམ་ར་གསར་བ་ཡོད་ས་དེ་ནི་ཀོ་ར་ལ་རི་བོའི་ཉག་ཁ་སྟེ། དུས་རབས་འགའི་རིང་ལ་ཧི་མ་ལ་ཡའི་མངའ་ཁུལ་གྱི་ཡུལ་མི་ཚོས་འབྲུ་རིགས་དང་ཚྭ། ར་ལུག་སོགས་ཉོ་ཚོང་བྱེད་ཡུལ་གྱི་ཁྲོམ་ར་ཞིག་ཡིན་འདུག་ལ་དེ་ནི་བོད་ཀྱི་རྒྱལ་ས་ལྷ་ས་ནས་སྤྱི་ལེ་དགུ་བརྒྱ་ར་སུམ་ཅུ་སོ་ལྔ་ཙམ་དང་བལ་ཡུལ་གྱི་རྒྱལ་ས་ཀཏ་མན་ཌུ་ནས་སྤྱི་ལེ་ལྔ་བརྒྱ་ར་དགུ་བཅུ་གོ་དགུ་ཙམ་གྱི་སར་ཡོད་འདུག།

ད་དུང་རྒྱ་ནག་དང་བལ་ཡུལ་བར་ཉིས་སྟོང་བཅུ་གཉིས་ལོར་བཞག་པའི་གྲོས་ཆོད་གཞིར་བཟུང་ན་ཆིན་ཐང་ནས་བལ་ཡུལ་གྱི་རྒྱལ་ས་དང་དེ་བཞིན་རི་བོ་ཨོ་ལང་ཆུང་གོ་ལ་བཅས་པའི་བར་ཁྲོམ་ར་གཉིས་གསར་རྒྱག་གི་འཆར་གཞི་ཡོད་འདུག་རྒྱ་ནག་གཞུང་འབྲེལ་གྱི་གནས་ཚུལ་ནང་ལི་ཙི་ཚོང་ར་གསར་སྐྲུན་གྱི་ལས་གཞི་དེ་ཉིས་སྟོང་བཅུ་བདུན་ལོ་ནས་འགོ་བཙུགས་པ་དང་རྒྱ་སྒོར་འབུམ་ལྔ་བརྒྱ་ར་བཞི་བཅུ་ཞེ་བདུན་ཙམ་གྱི་འགྲོ་གྲོན་བཏང་ཡོད་ལུགས་བཀོད་འདུག། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་ཉིས་སྟོང་བཅུ་དགུ་ལོའི་ཕྱི་ཟླ་བཅུ་པར་བལ་ཡུལ་ནང་འཚམས་གཟིགས་སུ་བསྐྱོད་སྐབས་རྒྱལ་ཁབ་གཉིས་བར་ལི་ཙི་ཁྲོམ་ར་ནས་གནས་ཆུང་ཁྲོམ་ར་གཉིས་བར་གྱི་ཚོང་ལམ་གང་མགྱོགས་སྒོ་འབྱེད་བྱ་རྒྱུར་མོས་མཐུན་བྱུང་ཡོད་ཀྱང་ཏོག་དབྱིབས་རིམས་ནད་ཀྱི་རྐྱེན་གྱིས་ས་མཚམས་སྒོ་བརྒྱབ་པ་བཅས་ལ་བརྟེན་ནས་འགོར་འགྱངས་ཐེབས་ཡོད་འདུག། རྒྱ་གར་གཞུང་གིས་རྒྱ་གར་གྱི་ལུས་རྩལ་པ་གསུམ་ཨེ་ཤི་ཡའི་ཨོ་ལིམ་ཕིག་གི་རྩེད་འགྲན་ནང་ཞུགས་རྒྱུར་རྒྱ་ནག་གིས་ནུས་མེད་ཀྱི་ཐོངས་མཆན Visa སྤྲད་ཡོད་སྐོར་སྐྱོན་འཛུགས་བྱས་འདུག་རྒྱ་གར་ཕྱི་སྲིད་ལྷན་ཁང་གིས་གཟའ་པ་སངས་ཉིན་ཏེ་ཧང་ཀྲོའུ་ནང་ཨེ་ཤི་ཡའི་ཨོ་ལིམ་ཕིག་གི་ལུས་རྩལ་འགྲན་ཚོགས་སྒོ་འབྱེད་མ་བྱས་གོང་ཉིན་གཅིག་གི་སྔོན་ལ་གསལ་བསྒྲགས་ཤིག་སྤེལ་བའི་ནང་རྒྱ་ནག་གིས་རྒྱ་གར་གྱི་ལུས་རྩལ་པར་ནུས་མེད་ཀྱི་ཐོངས་མཆན Visa སྤྲད་པའི་གནས་ཚུལ་དེར་རྒྱ་གར་གིས་མཐའ་གཅིག་ཏུ་ངོ་རྒོལ་དྲག་པོ་བྱེད་ཀྱི་ཡོད་ཅེས་དང། ཡང་ཨ་རུ་ན་ཅལ་མངའ་སྡེའི་དྲག་རྩལ་གྱི་ལུས་རྩེད་པ་གསུམ་ལ་ལྟེབ་གཟེར་བརྒྱབ་པའི་སྟབས་བདེའི་ཆོག་མཆན་ཡི་གེ་ཞིག་སྤྲད་ཡོད་པ་ལས་གཞུང་འབྲེལ་གྱི་ཐམ་ཀ་བརྒྱབ་པའི་ཐོངས་མཆན Visa སྤྲད་མེད་པའི་སྐོར་གསལ་འདོན་དང་བཅས་རྒྱ་གར་གིས་དེར་ངོས་ལེན་བྱ་རྒྱུ་མིན་ཞེས་བརྗོད་འདུག། ཨེ་ཤི་ཡའི་ཨོ་ལིམ་ཕིག་རྩེད་འགྲན་ལྷན་ཚོགས་ཀྱི་གཙོ་འཛིན་ཝེ་ཅི་ཀྲུང་གིས་རྒྱ་ནག་ཕྱོགས་ནས་ལུས་རྩེད་པ་རྣམས་རྒྱ་ནག་ནང་ཡོང་རྒྱུར་བཀག་འགོག་བྱས་མེད་སྐོར་གསར་འགོད་པ་ཚོར་བརྗོད་འདུག་རྒྱ་ནག་གིས་ཤོག་སྐྱའི་ཐོག་ཕྱིར་སྐྱོད་ཆོག་མཆན་སྤྲོད་པའི་བྱེད་སྟངས་དེ་ནི་རྒྱལ་ཁབ་གཉིས་ཀྱི་མཐའ་མཚམས་ཁུལ་གྱི་ཉེ་འཁྲིས་སུ་རྒྱ་གར་གྱི་ས་ཁོངས་བདག་དབང་ལ་རྒྱ་ནག་གིས་ཁས་ལེན་བྱེད་ཀྱི་མེད་པའི་རྣམ་འགྱུར་གྱི་བྱེད་སྟངས་ཤིག་ཆགས་ཀྱི་ཡོད་པ་རེད། རྒྱ་གར་ཕྱི་སྲིད་ལྷན་ཁང་གི་གསལ་བསྒྲགས་ནང་རྒྱ་ནག་ལ་ངོ་རྒོལ་བྱེད་ཆེད་རྒྱ་གར་གྱི་ལུས་རྩལ་བློན་ཆེན་ཨ་ནུ་རག་ཐ་ཀུར་རྩེད་འགྲན་ཐོག་ཞུགས་རྒྱུ་ཕྱིར་འཐེན་བྱས་ཡོད་སྐོར་གསལ་འདོན་བྱས་འདུག་གཟའ་པ་སངས་ཉིན་རྒྱ་ནག་ཕྱི་འབྲེལ་ལས་ཁང་གི་མགྲིན་ཚབ་པས་རྒྱ་གར་གྱི་ལུས་རྩལ་པའི་ཐོངས་མཆན Visa གི་གནད་དོན་ཐད་གསར་འགོད་པར་དྲིས་ལན་འདེབས་སྐབས་རྒྱ་ནག་གཞུང་གིས་བོད་ཀྱི་ལྷོ་ཕྱོགས་ཨ་རུ་ན་ཅལ་མངའ་སྡེ་དེ་རྒྱ་ནག་གི་ཆ་ཤས་ཡིན་པར་ངོས་འཛིན་བྱེད་བཞིན་ཡོད་ཅེས་བརྗོད་འདུག་གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། ད་དེ་རིང་གི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ཞེས་པའི་ནང་དུ། རྒྱ་ནག་གཞུང་འཛིན་པས་གསར་འགོད་པ་དང་བུད་མེད་ཀྱི་ཐོབ་ཐང་རྩོད་ལེན་པ་ཧུའང་ཞུས་ཆིན་ལོ་ངོ་གཉིས་རིང་ལ་བཀག་ཉར་བྱས་རྗེས་རྒྱལ་ཁབ་ཀྱི་སྲིད་དབང་མགོ་རྟིང་སློག་རྒྱུའི་ངན་སྐུལ་བྱས་པའི་ནག་ཉེས་བཙུགས་ནས་ཁྲིམས་གཅོད་བྱས་ཡོད་པའི་གནས་ཚུལ་དང་འབྲེལ་གཞུང་ཕྱོགས་ནས་བུད་མེད་ཀྱི་ཐོབ་ཐང་རྩོད་ལེན་མཁན་ཚོར་རྒོལ་རྡུང་གཏོང་བཞིན་པའི་སྐོར་སོགས་ངས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། རྒྱ་ནག་གཞུང་གིས་གསར་འགོད་པ་དང་བུད་མེད་ཀྱི་ཐོབ་ཐང་རྩོད་ལེན་པ། ཧུའང་ཞུས་ཆིན་འཛིན་བཟུང་གིས་ལོ་གཉིས་རིང་བཀག་ཉར་བྱས་རྗེས་ད་ལྟ་རྒྱལ་ཁབ་ཀྱི་སྲིད་དབང་མགོ་རྟིང་སློག་རྒྱུའི་ངན་སྐུལ་བྱས་པའི་ནག་ཉེས་བཙུགས་ནས་ཁྲིམས་གཅོད་བྱེད་ཀྱི་ཡོད་འདུག། རང་སྐྱ་འཕེར་བའི་གསར་འགོད་པ་ཞིག་དང་བུད་མེད་ཀྱི་ཐོབ་ཐང་རྩོད་ལེན་མཁན་ཧོང་ཞུའེ་ཆིན་དང་ངལ་རྩོལ་བའི་ཐོབ་ཐང་རྩོད་ལེན་མཁན་ཝང་ཅན་པིན་གཉིས་ཉིས་སྟོང་ཉེར་གཅིག་ལོའི་ཕྱི་ཟླ་དགུ་བའི་ཚེས་བཅུ་དགུ་ཉིན་འཛིན་བཟུང་བཀག་ཉར་བྱས་པ་དང་ཟླ་འདིའི་ཕྱི་ཚེས་བཅུ་དགུ་སྟེ་བཀག་ཉར་བྱས་ནས་ལོ་གཉིས་ཧྲིལ་བོ་འཁོར་བའི་ཉིན་དེར།

ཁོ་མོས་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་སློབ་གྲྭ་ཆེན་མོའི་ནང་ཁྲིམས་ལུགས་རབ་འབྱམས་པའི་སློབ་གཉེར་བྱེད་པར་འགྲོ་རྒྱུའི་འཆར་གཞི་བཏིང་ཡོད་མོད། འོན་ཀྱང་ཉིས་སྟོང་བཅུ་དགུ་ལོའི་ཕྱི་ཟླ་བཅུ་བའི་ཚེས་བཅུ་བདུན་ཉིན་ཀོང་ཀྲོའུའི་ཉེན་རྟོག་པས་སྙད་བརྐོ་ཟིང་སློང་གི་ནག་ཉེས་བཙུགས་ནས་འཛིན་བཟུང་བཀག་ཉར་བྱས་པ་དང། ཉིས་སྟོང་ཉི་ཤུ་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་འགན་ལེན་ཁག་ཁུར་འོག་གློད་གྲོལ་བཏང་འདུག། ཡང་ཉིས་སྟོང་ཉེར་གཅིག་ལོར་དབྱིན་ཡུལ་གྱི་བློ་སྟོབས་ཅན་གྱི་སློབ་ཡོན་བྱ་དགའ་ཐོབ་ནས་ཕྱི་ཟླ་དགུ་བའི་ཚེས་ཉི་ཤུ་ཉིན University of Sussex ནང་རབ་འབྱམས་པའི་སློབ་གཉེར་བྱེད་ཆེད་འགྲོ་རྒྱུའི་འཆར་གཞི་ཡོད་ཀྱང། ཉིན་དེའི་སྔོན་ཉི་མ་སྟེ་ཕྱི་ཚེས་བཅུ་དགུ་ཉིན་རྒྱ་ནག་གི་ཉེན་རྟོག་པས་ཁོ་མོ་འཛིན་བཟུང་བྱས་ཡོད་འདུག་ཧོང་ཞུའེ་ཆིང་གི་གྲོགས་པོ Mark གིས

བུད་མེད་ཀྱི་ཐོབ་ཐང་རྩོད་ལེན་གྱི་ལས་འགུལ་རིགས་ཀྱི་ཐོག་གཞུང་ཕྱོགས་ནས་རྒོལ་རྡུང་གཏོང་བཞིན་པ་དང། ཞི་ཅིན་ཕིང་གིས་ལོ་ངོ་བཅུའི་རིང་བཙན་དབང་བཟུང་བའི་རིང་རྒྱ་ནག་གི་ཆབ་སྲིད་དང་ཆེས་མཐོའི་དཔོན་རིགས་ཚོའི་ཁྲོད་བུད་མེད་མང་པོ་མར་བསྲེགས་ཡོད་ཅིང། ལས་ཀའི་ནུས་ཤུགས་ཀྱི་ཁྲོམ་རའི་ནང་དུའང་བུད་མེད་ཚོར་དབྱེ་འབྱེད་ཀྱི་ལྟ་སྟངས་བཟུང་ནས་ཕོ་མོ་གཉིས་ཀྱི་བར་ཁྱད་ཇེ་ཆེར་འགྲོ་བཞིན་ཡོད་པ་དང་སྲིད་གཞུང་གིས་སྔར་ལས་ལྷག་པའི་ཐོག་ནས་བུད་མེད་ཚོས་སྤྱི་ཚོགས་སྲོལ་རྒྱུན་བརྩི་སྲུང་གིས་ཁྱིམ་ཚང་བདག་སྐྱོང་གི་ནུས་པ་འདོན་དགོས་ཚུལ་སྐུལ་འདེད་བྱེད་བཞིན་ཡོད་སྐོར་ཐེར་འདོན་བྱས་ཡོད་པ་རེད། རྒྱ་ནག་གི་དབང་འཛིན་པའི་སྡེ་ཁག་ནང་བུད་མེད་འཐུས་ཚབ་ཉུང་བའི་དབང་གིས་བུད་མེད་ཀྱི་ཐོབ་ཐང་དོན་གཉེར་དང་འབྲེལ་བའི་ལས་དོན་ཁག་མུ་མཐུད་རྒྱ་ནག་གི་དབང་འཛིན་པ་ཚོས་ཁ་གཏད་གདོང་ལེན་བྱེད་མཁན་དུ་ངོས་འཛིན་བྱེད་ཤུགས་ཆེ་རུ་འགྲོ་གི་ཡོད་པར་འབྲེལ་ཡོད་ཉམས་ཞིབ་པ་ཚོས་ངོས་འཛིན་བྱེད་བཞིན་ཡོད་པ་རེད། ཨ་རིའི་ནང་ཡོད་པའི་རྒྱ་ནག་གི་བུད་མེད་ཐོབ་ཐང་ཞེས་པའི་ཚོགས་པ་དེ་གསར་འཛུགས་གནང་མཁན་དང་ཚོགས་པ་དེའི་སྤྱི་ཁྱབ་འགན་འཛིན་ལྕམ་ཀྲང་ཅན་ལགས་ལ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བཅར་འདྲི་བྱས་པའི་སྐབས་སུ། རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གི་དབང་འཛིན་འོག་རྒྱ་ནག་ནང་གི་བུད་མེད་ཀྱི་ཐོབ་ཐང་ཇེ་ཞན་ནས་ཇེ་སྡུག་ཏུ་འགྲོ་བཞིན་ཡོད་པ་ཐེར་འདོན་དང་བཅས་ཁོ་མོས་མུ་མཐུད་གསུངས་དོན།